ད་ཀུན་གཏིང་དུ་མི་རྟག་པ་མ་ཡིན་པ་དང་བྱས་པ་མ་ཡིན་པ་ལས་ལོག་པ་གཉིས་མོ་སྟེ་ཚད་མ་རེ་རེ་གི་སྐབས་སུ་རིམ་གྱིས་རྟོགས་དགོས། རྟོགས་པ་ཡིན་ན་བྱས་མི་རྟག་གཉིས་མོ་སྟེ་རིམ་གྱིས་རྟོགས་པ་གཅིག་པ་རེ་དང་རེ་དོ། རྟོགས་པའི་ཚད་མ་རྣམས་ཀྱིས་ཏེ་དེ་དག་རིམ་ཅན་དུ་རྟོགས་པ་ལ་བརྟེན་ནས། ཚད་མ་གཞན་གྱིས་སྒྲ་མི་རྟག་པ་རྟོགས་པར་འགྱུར་བ་དག་རབ་ཏུ་བྱེད་དོ། འོ་ཐུག་ཟེར་བ། ག་རེ་ཟེར་ན་སྒྲ་ཡི་སྟེང་དུ་བྱས་པ་སྔོན་ལ་རྟོགས་པ། དེ་ནས་སྒྲ་མི་རྟག་པ་གཞུག་ལ་རྟོགས་དགོས་གཉིས་མི་བགྱི་བར་ཡོད་ཡིན་ཙང